གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་འདི་ཡིན། དེ་རིང་གི་ང་ཚོའི་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཀྱི་ལས་རིམ་དེའི་ནང། འདི་གའི་ལས་བྱེད་ཐུབ་བསྟན་ཚེ་རིང་ལགས་དང་ལྷན་དུ་རྒྱལ་ཐང་གི་བདེ་ཆེན་རྫོང་ཁུལ་དུ་ཆགས་པའི།

ཨ་ཐུབ་བསྟན་ཚེ་རིང་ལགས་ད་ཁྱེད་རང་ལོ་ཁ་ཤས་ཀྱི་གོང་ལ་ཡང་བོད་དུ་ཁ་བ་དཀར་པོ་ལ་ཡང་གནས་མཇལ་དུ་ཕེབས་སྐབས་མཐའ་འཁོར་ཡོངས་སུ་བོད་པ་ནང་པ་ཡིན་པའི་ས་ཁུལ་དེའི་ནང་ལ་ཡང་ད་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་མཆོད་ཁང་ཞིག་མཇལ་དུས་བསམ་པ་དེ་ལ་བག་ཆགས་ཆེན་པོ་ཞིག་བྱུང་འདུག་ཨ་ཁྱེད་རང་གིས་དེའི་སྐོར་ལ་མཐོང་ཚུལ་ཅིག་ངོ་སྤྲོད་གནང་དང། ང་ཁ་བ་དཀར་པོ་མཇལ་གར་ཕྱིན་ནས་ཅིག་ཁ་བ་དཀར་པོ་དེ་མཇལ་ཁག་པོ་ཞེ་དྲག་གང་ཡིན་ཟེར་ན། ཡང་རི་མཐོ་པོ་བྱས་ཨ་ནི་ག་དུས་ནས་སྨུག་པ་དང་འདིས་བསྒྲིབས་ཏེ་ཅིག། ཐང་དེ་བཅས་རི་ཆ་ཚང་མཇལ་བ་དེ་སྤྱིར་བཏང་མི་ཁ་ཤས་ཐེངས་མ་ཉིན་མ་གཉིས་གསུམ་ཕ་གིར་སྒུག་སྡོད་དགོས་ཀྱི་ཡོད་དང། ད་ང་ཚོ་འགྲོ་བའི་སྐབས་དེ་ཨ་ནི་སྟབས་ཡག་ཅིག་ལ་ཞོགས་ཀས་ཕ་གིར་ཕྱིན་ཅི་དུས་ཀ་ནས་ཅིག། ཁ་བ་དཀར་པོ་དེ་སྤྲིན་པ་དང་དེ་གའི་གངས་ལ་སྨུག་པ་དང་དེ་གའི་ཡལ་ནས་ཡག་པོ་ཞེ་པོ་མཇལ་ཐུབ་སོང། དེ་ནས་ནི་དགོན་པ་གཞན་དག་ག་རེ་ཡོད་ཟེར་སྐད་ཆ་དེ་གོ་ནས་མོ་ཊ་བཏང་ནས་དེ་དེ་ནས་ཆུ་ཚོད་གསུམ་ཞིག་ལམ་ཁ་ཁག་ལ་དེར་ཡོད་རེད། བོད་པའི་ཡེ་ཤུའི་ལྷ་ཁང་ཞིག་ཡོད་རེད་ཟེར་འདུག་ཨ་ནི་དེ་དམིགས་བསལ་རང་ཞེ་པོ་བྱུང་གང་ཡིན་ཟེར་ན་ང་བདུན་ཕྲག་གཅིག་གོང་ད་ག་ཡུ་རོབ་ནས་ཤར་རྒྱག་ཁ་བ་དཀར་པོ་ངོས་ལ་འགྲོ་ཡག་ཡིན་ཙང་བདུན་ཕྲག་གཅིག་གོང་ད་ག་ཨི་ཏྲ་ལི་ལ་ཕྱིན་རྗེས་ད་རོམ་ད་དུ་བ་ཅིག་འགྲོ་དུས་ག་ནས་ཨ་ནི་ཡེ་ཤུའི་གདན་ས་གཙོ་བོ་ད་དེ་རོམ་གི་དེ་བ་ཏི་ཀན་དེ་ལ་ཕྱིན་པ་ཡིན་པ། ཨ་དེ་འདྲ་བྱས་ནས་འབྲུག་གཡང་ཆུ་ཚོད་གསུམ་དེ་ང་ཚོ་འགྲོ་དོ་ཟེར་བྱས་ནས་དེར་ཕྱིན་པ་ཡིན་པ། དེ་གར་སླེབས་དུས་སྐབས་ནས་ཆུ་དེ་རྒྱལ་མོ་རྔུལ་ཆུ་ཡིན་པ་འདྲ་ཞིག་འདུག་ཆུ་རྒྱུག་དེའི་ཟུར་ལ་བོད་པ་དང་རྒྱ་རིགས་བཅས་དེ་ནས་ད་ལྟ་ན་ཤི་ཟེར་མི་རིགས་ཟེར་གྱི་འདུག་ཁོང་ཚོའི་མི་རིགས་དེ་གྲས་ཀྱི་གྲོང་ཚོ་ཆུང་ཆུང་དེ་མང་པོ་འདུག། དེ་ནས་ད་དེར་བར་ང་ཚོ་ད་ལྟ་བདེ་ཆེན་རང་སྐྱོང་བོད་རིགས་རང་སྐྱོང་ཁུལ་ཟེར་ས་ཁུལ་དེའི་ནང་ཡོད་པ་རེད་འདུག་ཁོང་ཚོས་གང་ལོག་ག་ཚེ་གྲོང་ཚེ་གྲོང་ཟེར་གི་འདུག་དེ་ཡེ་ཤུ་གནམ་བདག་ཆོས་ལུགས་ཀྱི་དགོན་པ་རྙིང་ཤོས་ཤིག་རེད་ཤག། གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་གྲངས་ལ་ནས་ཡེ་ཤུ་གི་ཆོས་སྤེལ་མཁན་འདི་ད་རྒྱ་ནག་ངོས་ནས་ཡར་བརྒྱུད་ནས་ཡོང་བྱས་བོད་ས་མཐའ་བོད་ནང་ལོགས་ལ་ད་ཡར་འཛུལ་ཐུབ་མེད་པ་ནས་ཡིན་ནའང་ས་མཐའ་ད་དེ་དུས་དུས་དེའི་སྐབས་ལ་ས་མཚམས་ཁུལ་ལ་གཅིག་ཡོད་ཙང་ས་མཚམས་ལ་ཡོང་བྱས་དེའི་བརྒྱུད་བོད་པ་ཚོ་ལ་ཆོས་འདི་བྱེད་བྱས་སྤེལ་བྱས་ད་དེང་གི་བོད་པ་མང་པོ་ཅིག་ཡེ་ཤུ་གི་ཆོས་ལུགས་བྱས་ནས་དད་བྱས་དད་མཁན་བྱས་ཨ་ནི་ཁོ་ཚོ་ཕ་གིར་དགོན་པ་བརྒྱབ་ནས་ད་ཡང་ཁོ་ཚོ་བཤད་སྲོལ་དགོན་པ་དེ་གཅིག་སྟོང་དགུ་བརྒྱ་བཅུ་མེད་ལྔ་དེ་འདྲ་གཅིག་ལོ་ལ་ཡང་གཅིག་ཆ་ཚང་གཅིག་ལོགས་ཀྱི་དམག་ཐེངས་གཅིག་འཐེན་འཁྱེར་བྱས་ནས་ཆ་ཚང་གཅིག་ལོགས་ཀྱི་ཡང་མེད་པ་བྱས་པ་རྩ་མེད་བཏང་བ་རེད། ད་ཡང་གཞུག་ལ་གཅིག་སྟོང་དགུ་བརྒྱ་བཅུ་མེད་ལྔ་བྱས་ཡང་བཅུ་གཅིག་ཚུད་པ་ནས་ཡང་དགོན་ཡེ་ཤུ་ཧྥི་རན་སི་ནས་ཡོང་བྱས་གོམ། དེ་ནས་ཀྱི་དགོན་པའི་དགོན་བདག་དེ་གས་ཡོང་བྱས་ཡང་འགོ་ནས་དེ་གས་དགོན་པ་བརྒྱབ་བྱས་དགོན་པ་ཡང་གསར་པ་ཡག་པོ་བརྒྱབ་བྱས་ཁོང་ཚོས་ད་ཁང་པ་བཟོ་ལྟ་དེ་ལས་དུ

ཨ་ནི། ད་ལྟ། ཨ་ད་གསུང་ཡག་གི་ཡི་ཤུའི་གནམ་བདག་ཆོས་ལུགས་ཀྱི་ལྷ་ཁང་འདི་རྒྱ་སྐད་ཐོག་ནས་ཚེ་གྲོང་ན་ཅིག་ལབ་ཀྱི་འདུག་བ་ཚེ་གྲོང་ད་ང་ཚོས་འདིའི་སྐོར་ལ་ཡ་གནས་ཚུལ་འཚོལ་དུས་ཙམ་པ་སྒང་གའི་ནང་ལ་རྒྱ་སྐད་ནང་ལོགས་ལ་ཡང་ཚེ་གྲོང་ཟེར་དེ་ཐོན་གྱི་ཨ་ནི་བོད་སྐད་ལ་མིང་ཞིག་འདུག་གས་དེ་ལ། དེ་དག་འདིའི་གཡས་གཡོན་གྱི་མི་ལ་ཁོང་ཚོ་བོད་པ་ཚོ་ལ་སྐད་ཆ་དྲིས་དུས་ག་ནས་ག་དེ་ཟེར་བ་རང་ཚེ་གྲོང་རེད་ཚེ་གྲོང་རེད་ལབ་པ་བཞིན་འདི་འདྲ་ཞིག་མི་འདུག་ད་ཡིན་ནའི་འདིའི་མིང་འདི་ང་ཤེས་ཡག་ཅིག་ཡང་འདིའི་སང་ཉིན་དེ་ཨ་ནི་དགོན་པ་དེ་ཕྱིན་ཚར་ནས་སང་ཉིན་དེ་ཡང་ཁོང་ཚོ་མོ་ཊ་བཏང་ནས་དེ་ཨ་འདི་ཁྱེད་རང་ཚོ་བོད་པའི་ཨ་འདི་འདི་ཡོད་པ་ཡིན་ན་འདི་ནས་ཆུ་ཚོད་གཅིག་ས་ཆ་གཅིག་ལ་ཡང་བོད་པ་རི་ཁུག་ཅིག་ལ་བོད་པ་འདི

གོས་པའི་གྲོང་ཚོ་ཆུང་ཆུང་ཞིག་རི་སྒང་དེ་རི་གཅིག་སྒང་ཡ་གིར་འདུག་ཨ་ནི་དེའི་ནང་ལོགས་ལ་དེའི་གཡས་གཡོན་ལ་ཡང། རྒྱ་ནག་གི་རྒྱ་མི་དེ་ཡང་མི་རིགས་ཡིན་པ་ཅིག་ཡང་ལོ་པའི་ཧྲོ་འདི་བསྡད་ས་འདི་འདུག་ཤིང་ཁོང་ཚོ་ཤིང་ནགས་ཅིག་ཁུལ་དེའི་ཁུལ་མི་ལྟ་འགུལ་ཡོད་མ་འགྲོ་ཆོག་གི་མ་རེད་ཟེར་འདུག་ཁོང་ཚོ་ལོ་པའི་བསྡད་ས་རེད། ཡང་དེ་བོད་པ་དེ་གས་བུལ་ཡག་དེ་འདི་འདྲ་ཅིག་ལ་ཡ་གིར་ཕྱིན་པ་ཡིན་པ་ཁོང་ཚོས་བོད་པའི་འདི་བྱོས་ལ་ཡང་ལྟ་ག་ཕྱིན་ཙང་ཡ་གིར་བུལ་དུ་དུས་ཀ་ནས་ཡ་གིར་བོད་པ་དེ་གས་དེ་གང་ཀློག་ཚོགས་ཡི་གེ་བརྒྱུད་དེ་དེང་དུས་དེ་ཁོང་ཚོ་ཐེམ་པ་བསྟན་གྱི་སུམ་ཅུ་སོ་གྲངས་ཅིག་འདུག་དེ་གའི་གངས་ལོ་ཅིག་འཚོ་བ་བརྟེན་ཡག་དེ་དེ་རེད་ཤག། རྒྱ་སེ་གི་མེ་ཏོག་གི་ལོ་མ་དེ་སྐམ་བྱས། ཇ་ནང་ལ་ཇ་ནང་ལ་བླུག་དང། དེ་འདྲས་བཙོངས་བྱས་བསྡད་མཁན་བོད་པ་གྲོང་ཚོ་ཆུང་ཆུང་ཞིག་འདུག་ཨ་ཡ་གིར་འགྲོ་དུས་ག་ནས་ཡ་གིར་ཡོད་པའི་གི་མི་གོང་ལོ་འདྲ་ཅིག་གིས་ང་འགྲེལ་བཤད་བརྒྱབ་སོང་ང་ཚོ་ཁ་ས་ཕ་གིའི་དགོན་པ་ཕ་གིར་ཕྱིན་པ་ཡིན་ཡ་གིར་ཚེ་གྲོང་སར་དགོན་པ་ཞིག་འདུག་དེ་ཡེ་ཤུའི་དགོན་པ་དེ་ལྟ་གར་ཕྱིན་པ་ཡིན་ལབ་དགོན་པ་དེ་བོད་སྐད་མིང་ལ་ཚེས་དྲུག་ཟེར་བ་རེད་ཚེས་པ་དྲུག།

ཡི་གེ་གང་ཡི་གེ་དང་པོ་ཡི་གེ་ས་ཁུལ་གྲོགས་སུ་དེའི་བོད་པོ་དེ་གའི་ཡང་དམིགས་བསལ་ཞིབ་བཤེར་རེ་བྱ། བོད་པོ་དེ་གའི་འདིར་གཏོང་བ་ཡི་གེ་ཁུལ་གྱི་བོད་པོ་རྫོབ་ཚོགས་དེ་གའི་གངས་ལོ་ལོ་བརྒྱ་རྩ་གོང་ལ་ད་ལྟ་རྒྱ་ནག་གི་ཀྲོའུ་ཧྥུང་ཟེར་བ་ཁོ་རང་གི་བོད་པོ་མང་པོ་ཞིག་དེའི་བརྒྱུད་ད་ལྟ་ཁམས་ངོགས་ལ་ཞིབ་གསལ་བོར་བ་རྙིང་མ་དེ་གསལ་བྱེད་དུས་དཀའ་གནས་བོད་པོ་བོད་གྲོང་འགྱོགས་ཀྱི་བོད་པོ་གི་སྡེ་ཁག་ཅིག་ཡི་བར་བོད་ཡི་གེ་གབ་སྟེགས་བཅས་གདན་འགྱོགས་ལྷག་གདན་འགྱོགས་རེ་ཟུང་ལ། གཅིག་སྟོང་བསྟན་གྱིས་དགུ་བརྒྱ་བཅུ་མེད་བརྒྱད་གཡས་གཡོན་དེ་བ་ལ་རེད་ཤག། བོད་རྒྱ་ས་མཚམས་ཁོངས་ལ། ཀྲའོ་ཨར་ཧྥུང་ཟེར་དེས་ཤི་བསད་བྱས། དེ་འདྲའི་ལྷག་བསྡད་མཁན་ཅིག་རེད་དང་ཁོ་ཚོའི་གཅིག་མི་གཅིག་གལ་ཆེ་ན་ཁོ་ཚོ་དེའི་རྒྱུད་ད་དེ་མི་དེ་ཚོ་ལས་རྒྱུད་པ་མི་རྒྱུད་རིགས་དང་ཁོ་ཚོའི་རྒྱུད་གཉིས་པ་གསུམ་པ་འདི་རེད་ཤག་ཁོ་རང་གིས་འགྲེལ་བཤད་རྒྱག་དུས་ཀ་ནས་ཚེས་དྲུག་རེད་ཟེར་ཅིག་འདྲ་ཟེར་ལབ་སོང་བ་དགོན་པ་འདི། ཡེ་ཤུ་དགོན་པ་འདི།

བོད་ལ་ལྷ་སའི་ཁུལ་ལ་ཡོད་རེད་དགོན་པ་དེ་ཚོ་དང་ཅིག་ལྷ་དང་ཁོང་ཚོ་ཆོས་ཁང་ཁོང་ཚོའི་ཕྱག་འཚལ་ཁང་དང་དེ་གས་ཡོད་པ་དང་དེ་གས་སོང་ཕྱིན་དུས་ཀ་ནས་བོད་ལ་ཅིག་ཆོས་ལུགས་མི་འདྲ་ཡོད་པ་ཡིན་ནའི་གོ་སྐབས་ཡོད་པ་དེ་ཧ་གོ་དང་དེའི་སྐབས་ལ་དེ་ཁོང་ཚོའི་ས་ཆ་དེ་ཆགས་ས་དེ་ད་སྔོན་མ་བོད་ཀྱི་ད་གང་ཆགས་སྡེ་བ་གཞུང་གི་ས་ཁུལ་དང་རྒྱང་ཐག་རིང་པོ་རེད་དེ་འདྲ་ཡིན་ནའི་ས་གནས་སྲིད་གཞུང་གི་འཐུས་མི་དེ་དགོན་པ་དེར་བསྡད་དགོས་རེད་ཟེར་འདུག་ཁོ་རང་ཚོ་སྔོན་མ་དེ་ཚོའི་པར་རྙིང་པ་དེ་ལྟ་དུས་ཀ་ནས་ཡང་དེ་མི་དེ་གས་དུག་ལོག་དེ་ག་ནི་གང་ལོ་དབུས་ཀྱི་ཆེད་གོན་སྐྱོར་འདེ་རྐྱང་རེ་བྱ། ཨ་ནི་ད་ལྟ་ད། རྒྱ་སྐད་ནང་ལ་ཚི་ཀྲུང་བྱས་བོད་སྐད་ནང་ལ་ཡང་ཚེ་དྲུག་ཟེར་ཡག་གི་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་ལྷ་ཁང་འདི་ད་ག་རེ་ཟེར་ད་ལྟ་ཆོས་དཔོན་ད་ད་ག་རང་བཞིན་ད་ཆོས་བྱེད་དུས་ཙམ་པ་སྐད་འདི་བོད་སྐད་ནང་རེད་འདུག་རྒྱ་སྐད་ནང་རེད་འདུག་ག་འདྲ་རེད་འདུག་ཨ་ནི། ད་ད་ཡེ་ཤུ་དེས་ཁོ་ཚོ་ད་ལྟ་བཤད་ཡག་ལ་ཁོ་ཚོས་བཤད་ཡག་ལ་བལྟས་ན་ཁོ་ཚོ་ད་ལྟ་དེ་ཆོས་དཔོན་དང་དེ་གའི་སྒང་ལོག་རྒྱ་ནག་གཞུང་གིས་གཏན་འབེབས་རང་བྱས་ནས་གཞུང་གིས་བཏང་བཞག་ཅོག་ཆོས་དཔོན་རེད་ཟེར་གྱི་འདུག་ཆོས་དཔོན་རྒྱ་མི་ཞིག་འདུག་ཁོ་རང་དེ་སྟག་ལའི་ནི་ཉིས་སྟོང་བརྒྱད་ཙམ་ནས་དེ་མར་དེ་ཆོས་དཔོན་ལ་བཏང་སོང་ཟེར་རྒྱ་ནག་གཞུང་གིས་ད་ཅིག་ཨ་ནི་དེ་ལྟ་དེ་རྒྱ་ནག་གཞུང་གི་ཆོག་མཆན་ཡོད་པའི་དགོན་པ་ཞིག་རེད་ཤག་དེ་ལས་ཨ་ནི་ཆོས་བཤད་ཅིག་བྱེད་དུས་ཀ་ནས་སྒང་ལོག་རྒྱ་སྐད་ཐོག་ནས་རེད་ཤག་ད་ཡིན་ནའི་ལོ་རྒན་འཁོགས་དེ་གའི་ཞལ་འདོན་རང་བྱེད་དུས་ཀ་ནས་ཨ་ནི་བོད་སྐད་ནང་བྱེད་ཀྱི་འདུག

ཆེན་པོ་མེད་པ་འདྲ་ཡིན་ནའི་ཁོང་ཚོ་སྒང་ལོག་ལ་ཕ་མའི་ཤུགས་རྐྱེན་དང་བྱས་བྱས། སྒང་ལོག་ཞལ་འདོན་དེ་གའི་སྒང་ལོག་བོད་སྐད་ནང་བྱེད་ཐུབ་ཀྱི་འདུག། དུས་ཚོད་ཀྱི་རྐྱེན་པས་དེ་རིང་གི་ལས་རིམ་འདི་ཞུ་མཚམས་ད་བཞག་གི་ཡིན། ལས་རིམ་རྗེས་མའི་ནང་དེ་ཁུལ་གྱི་ནང་པ་དང་ཡེ་ཤུའི་བོད་མི་ཚོའི་འབྲེལ་བ་དང་འཚོ་བའི་གནས་སྟངས་སོགས་ཀྱི་སྐོར་ལ་མུ་མཐུད་བགྲོ་གླེང་ཞུ་གི་ཡིན། ལས་རིམ་རྗེས་མ་མཇལ་ཡོང།